ད་ནི་ས་གནས་ས་ཐོག་ནས་བཏང་བའི་གི་གནས་ཚུལ་ནང། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་སྤྱི་ཟླ་བདུན་པའི་ཚེས་བཅུ་ནས་བཟུང་བདུན་ཕྲག་གཅིག་གི་རིང་ཉི་ཧོང་དུ་གཞུང་འབྲེལ་ཕྱོགས་ཕེབས་ཀྱིས་རྒྱལ་ཁབ་དེའི་གྲོས་ཚོགས་འཐུས་མི་མཇལ་འཕྲད་དང་ཊོ་ཀྱོ་གཙུག་ལག་སློབ་གཉེར་ཁང་གི་བོད་སོག་རིག་གཞུང་དང་ཆོས་ཕྱོགས་ཚོགས་འདུའི་ཐོག་གསུང་བཤད།
མཐའ་མཇུག་ཏུ་དམིགས་བསལ་གྱི་གསར་འགྱུར་དང་ཕ་ཡུལ་ཞེས་པའི་གི་ལེ་ཚན་བཅས་ལས་རིམ་ཁག་གི་རྗེས་སུ་རིམ་པས་བྱས་ནས་རྣམ་པ་ཚོ་ལ་ཞུ་གི་ཡིན།

བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་འདི་ལྟར་གནང་ཡོད་པ་རེད། རིམ་པས་རིམ་པས་ཀྱིས་ང་གཅིག་ལྷ་ས་ལ་ཁྱུག་ཅིག་འགྲོ་ཐུབ་ཡག་ཅིག་གི་བཟོ་ལྟ་ཞིག་འདུག། རིམ་པས་རིམ་པས་བྱས་ནས་ཀྱི་ང་ལྷ་ས་ལ་ཁྱུག་ཙམ་འགྲོ་ཐུབ་པའི་ཀྱི་བཟོ་ལྟ་གི། ཀྲུང་ཧྭ་མི་སྤྱི་མཐུན་རྒྱལ་ཁབ་ས་ཁུལ་དུ་ས་གནས་ཕྱི་རྒྱལ་ལ་ཡག་དང་ང་བོད་ལ་ཡག་གཏན་ལོག་ས་ཞག་ཁག་པོ་རེད།

ལ་དྭགས་ས་གནས་དང་རྒྱ་གར་རྒྱལ་ས་ལྡི་ལི་ཡི་གནམ་གཤིས་འདི་ཡག་པོ་མེད་པའི་རྐྱེན་གཅིག་གིས་གནམ་གྲུ་འཕུར་ཐུབ་མེད་པར་བརྟེན། ཉིན་གཅིག་ཕྱིར་འགྱངས་བྱེད་དགོས་བྱུང་ཡོད་པ་རེད། ལ་དྭགས་ནང་པའི་མཐུན་ཚོགས་དང་དགོན་པ་ཚོགས་པ་ནས་ཇི་ལྟར་གསོལ་འདེབས་ཞུས་པ་བཞིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་གཅིག་ནས་ཚེས་ཉི་ཤུ་རྩ་གཉིས་བར། རྒྱལ་སྲས་དངུལ་ཆུ་ཐོགས་མེད་བཟང་པོ་ཡིས་མཛད་པའི། ལག་ལེན་སོ་བདུན་མ་གི་སྒོ་ནས་ཆོས་འབྲེལ་གྱི་གསུང་ཆོས་བསྩལ་རྒྱུ་དང། སྤྱི་ཟླ་བདུན་པ་ཚེས་ཉི་ཤུ་རྩ་གསུམ་ཉིན་ལ་དྭགས་ནང་པའི་ཡོངས་ཀྱི་གི་ཚབ་ཞུས་ནས་ལ་དྭགས་དགོན་པ་ཚོགས་པ་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཡུན་རིང་བརྟན་ཆེད་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་གི་མཛད་འཆར་ཡོད་པ་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བར་ལམ་ནས་ལོ་རེ་བཞིན་བཞུགས་སྒར་རྡ་རམ་ས་ལར་ཆར་ཤུགས་ཆེ་བའི་གི་སྐབས་དང་བསྟུན་ནས་གི་གནམ་གཤིས་སྐམ་ཤས་ཆེ་བའི་གི་རྒྱ་གར་བྱང་ཕྱོགས་ལ་དྭགས་ཁུལ་དུ་ཆིབས་བསྒྱུར་གནང་ནས་གི་སྐུ་ངལ་གསོ་བ་དང་ཆོས་ཕྱོགས་ཀྱི་མཛད་འཕྲིན་ཁག་རྒྱ་ཆེར་བསྐྱངས་སྲོལ་ཡོད་པ་བཞིན། འདི་ལོར་ཡང་སྤྱི་ཟླ་བདུན་པའི་ཚེས་བརྒྱད་ཉིན་ལ་དྭགས་སུ་ཆིབས་བསྒྱུར་གནང་ཆེད་བཞུགས་སྒར་རྡ་རམ་ས་ལ་ནས་རྒྱ་གར་རྒྱལ་ས་ལྡི་ལི་རུ་ཆིབས་བསྒྱུར་ཐོན་གནང་སྐབས།

to contact with me. I'm also you ready We are not seeking independence. Uh, we are decided since many years we remain part of people's bubble of china okay
ད་ཆ་རྒྱ་ནག་ནང་ལ་འགྱུར་བ་འགྲོ་བཞིན་པ་དང། རྒྱ་ནག་གི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་གཉིས་ཀ་གི་ཐོག་ནས་ང་ལ་འབྲེལ་བ་བྱེད་གར་ཡོང་གི་འདུག་ཅེས་གསུངས་ཡོད་པ་རེད། ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་རྟག་པར་རྒྱ་ནག་དང་བཀའ་མོལ་གནང་རྒྱུ་ཡི་སྒོ་མོ་དེ་ཕྱེ་ཕྱེས་པ་ཡིན། ད་ཆར་རྒྱ་ནག་གཞུང་གིས་ཀྱང་བོད་མི་ཡི་སྙིང་སྟོབས་དང་ཆོད་སེམས་འགྱུར་བ་མེད་པ་ཞིག་ཡིན་པ་ཤེས་ཏེ་བོད་ཀྱི་གི་དཀའ་ངལ་སེལ་ཆེད། ཁོ་ཚོ་གིས་ཀྱང་ང་དང་འབྲེལ་བ་བྱེད་རྒྱུ་གི་འདོད་པ་བྱེད་གི་འདུག་ང་ཚོ་གིས་རང་བཙན་རྩོད་གི་མེད། རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་ཆ་ཤས་བསྡད་རྒྱུ་ལ་ལོ་མང་གི་སྔོན་ནས་ཐག་གཅོད་བྱས་ཟིན་པ་ཡིན། ངོས་རང་ནི་ཁོ་ཚོ་དང་གྲོས་མོལ་བྱེད་རྒྱུ་ཡི་གྲ་སྒྲིག་ཨང་གསར་ཡིན་གང་ལྟར་ང་ཚོ་གིས་བལྟ་རྒྱུ་རེད་ད་ཆར་རྒྱ་ནག་ནང་ལ་འགྱུར་བ་འགྲོ་བཞིན་པ་མ་ཟད་རྒྱ་ནག་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་གཉིས་ཀ་གི་ངོས་ནས་ང་ལ་འབྲེལ་བ་བྱེད་གར་ཡོང་གི་འདུག་ཅེས་བཀའ་བསྩལ་ཡོད་པའི་གི་གནས་ཚུལ་ཐོན་གི། བླ་བྲང་བསང་ཆུ་རྫོང་དམར་ཐང་སྡེ་བའི་ནང་འདམ་རུད་དང་ཆུ་ལོག་གིས་རྐྱེན་པས་ཁུལ་དེའི་མི་རྒྱུ་གཉིས་ལ་གནོད་འཚེ་ཚབས་ཆེན་བྱུང་ཡོད་པའི་གནས་ཚུལ་ཐོན། དེ་ཡང་ཕྱི་ཟླ་བདུན་པ་ཚེས་བཅུ་ཉིན་མཚན་མོ་གི་ཆུ་ཚོད་བཅུ་གཅིག་དང་ཕྱེད་ཀ་ཙམ་བོད་ནང་གི་མདོ་སྨད་བླ་བྲང་བསང་ཆུ་རྫོང་ཧོར་གཙང་དམར་ཐང་གྲོང་སྡེའི་ནང་ཆར་པ་ཤུགས་ཆེན་འབབ་པའི་རྐྱེན་གྱིས་ཆུ་ལོག་དང་འདམ་རུད་ཀྱིས་གྲོང་སྡེ་དེའི་སྡོད་ཁང་མང་པོ་ཞིག་གཏོར་བཤིག་བཏང་ཡོད་པ་དང་ད་ལྟའི་ཆར་སྲིད་གཞུང་གི་རོགས་རམ་མི་སྣ་ཡིས་ས་གནས་སུ་འབྱོར་ཡོད་ན་ཡང། མི་གྲངས་དྲུག་ཙམ་གར་སོང་ཆ་མེད་དུ་འགྱུར་ཡོད་པའི་གནས་ཚུལ་ཐོན་ཡོད་པ་ལས་གཞན་ཞིབ་ཕྲ་ཡི་གི་གནས་ཚུལ་གང་ཡང་ཤེས་རྟོགས་བྱུང་མེད་པ་རེད། དྲག་ཆར་འབབ་པ་དེ་དག་ད་རུང་ཡང་མཚམས་བཞག་མེད་པས་ས་གནས་སུ་མུ་མཐུད་ནས་དོན་རྐྱེན་འབྱུང་རྒྱུ་གི་ཉེན་ཁ་ཡོད་པར་བོད་ཕྱི་ནང་གཉིས་ཀྱི་གི་བོད་མི་གཉིས་ཀྱི་གི་ངོ་སྤྲོད་གནང་གི་ཡོད་པ་རེད། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་ནས། ཡུ་རོབ་རྒྱལ་ཁབ་གསུམ་ནང་གི་བོད་དོན་ཞུ་གཏུག་ཀྱི་ལས་འགུལ་ཁག་ཡོངས་རྫོགས་དེ་ད་རེས་ལེགས་འགྲུབ་ངང་མཇུག་སྒྲིལ་ཡོད་པའི་གནས་ཚུལ་ཐོན་གི། དེ་ཡང་བོད་མི་མང་སྤྱི་འཐུས་རྣམ་པ་གསུམ་ནས་འཇར་མན་གྱི་རྒྱལ་ས་བར་ལིན་ནང་འཇར་མན་གཞུང་དང་འབྲེལ་ཡོད་ཁག་ལ་བོད་དོན་ཞུ་གཏུག་གནང་ཡོད་པ་ལྟར་སྤྱི་ཟླ་བདུན་པ་ཚེས་ལྔ་གི་ཞོགས་པ་ཆུ་ཚོད་བཅུ་དང་ཕྱེད་ཀ་ཡི་ཐོག་འཇར་མན་ནང་ལ་རྟེན་གཞི་བྱས་པའི་གསང་བ་འདི་ཟི་ལིང་ཐུག་རྟ་ཚོགས་པའི་འབྲེལ་ཡོད་མི་སྣ་ཁག་དང་ལྷན་དུ་ཆུ་ཚོད་གཉིས་ཙམ་གཅིག་གི་རིང་ཚོགས་འདུ་འཚོགས་ནས་ཀྱི་བོད་དོན་ཞུ་གཏུག་གནང་ཡོད་པ་མ་ཟད་ཕན་ཚུན་དྲི་བ་དྲིས་ལན་གནང་ཡོད་པ་དང་དེ་ནས་ཇར་མ་ནི་གི་ཕྱི་སྲིད་ལས་ཁུངས་ཀྱི་རྒྱ་ནག་སྡེ་ཚན་གྱི་འགན་འཛིན་མཆོག་དང་ལྷན་དུ་མཇལ་འཕྲད་གནང་ནས་ཀྱི་བོད་དོན་ཞུ་གཏུག་གི་ཡིག་ཆ་ཁག་འབུལ་ཡོད་པ་དང། དེ་ནས་ཇར་མ་ནིའི་གཞུང་གིས་རྒྱ་ནག་ཐོག་ལ་འཛིན་པའི་གི་ཐབས་ཇུས་ཀྱི་ཡིག་ཆ་གསར་པ་བཟོ་བཞིན་པའི་ནང་ངེས་པར་དུ་བོད་དོན་ཡི་སྐོར་ལ་ཁ་གསལ་འཁོད་ཐུབ་ཡོང་བའི་གི་རེ་བ་དང་རྒྱ་ནག་ནང་ལ་རྟེན་གཞི་བྱས་པའི་ཇར་མ་ནིའི་གཞུང་ཚབ་གི་བརྒྱུད་བོད་ནང་གི་གནས་སྟངས་ཡི་ཐོག་ལ་རྒྱུས་ལོན་དང་ཞིབ་འཇུག་ཡོང་བ་སོགས་ཀྱི་གི་སྐོར་ཞུ་གཏུག་བྱས་ཡོད་པ་རེད། ཕ་ར་ཀོང་གི་བདམས་ཐོན་སྲིད་འཛིན་ནས་ཐའེ་ཝན་དང་ཕ་ར་ཀོང་རྒྱལ་ཁབ་གཉིས་ཀྱི་གི་འབྲེལ་ལམ་དེ་གཏིང་ཟབ་ཏུ་གཏོང་དགོས་པ་སྐོར་གསུངས་ཡོད་པའི་གནས་ཚུལ་ཐོན་ཡོད། དེ་ཡང་གཟའ་མིག་དམར་ཉིན་ཕ་ར་ཀོའི་བདམས་ཐོན་སྲིད་འཛིན་སན་ཏི་ཨ་གོ་ཕེ་ན་མཆོག་གིས་ཐའེ་ཝན་ནང་ལ་ཕེབས་པའི་སྐབས་གསུངས་ན། དམངས་གཙོ་ཡི་ལམ་ལུགས་ལྡན་པའི་ཐའེ་ཝན་འདིར་རྒྱ་ནག་གི་དམག་དོན་གྱི་གནོན་ཤུགས་ཇི་ལྟར་སྤྲད་མིན་ལ་མ་ལྟོས་པར། ཕ་ར་གོ་དང་ཐའེ་ཝན་བར་གྱི་གི་འབྲེལ་ལམ་དེ་སྔར་ལས་ལྷག་པའི་གི་དམ་ཟབ་གཏོང་དགོས་པ་དང། ཁོང་གིས་རྒྱལ་ཁབ་གཉིས་ཀྱི་གི་མཛའ་འབྲེལ་ཡི་ཐོག་ཤུགས་སྣོན་མུ་མཐུད་ནས་རྒྱག་རྒྱུ་ཡིན་པ་སྐོར་གསུངས་ཡོད་པ་རེད། ཕ་ར་གོན་གྱི་བདམས་ཐོན་སྲིད་འཛིན་སན་ཏི་ཨ་གོ་མཆོག་སྤྱི་ཟླ་བརྒྱད་པའི་ཚེས་བཅོ་ལྔ་ནས་ཁོང་གིས་དངོས་སུ་སྲིད་འཛིན་གྱི་ཐུགས་འགན་དེ་བཞེས་རྒྱུ་ཡིན་པའི་གི་གནས་ཚུལ་ཐོན་ཡོད།

སྤྱི་ཟླ་བདུན་པའི་ཚེས་བཅུ་ནས་བཟུང་བདུན་ཕྲག་གཅིག་གི་རིང་ཉི་ཧོང་དུ་གཞུང་འབྲེལ་ཕྱོགས་ཕེབས་ཀྱིས་རྒྱལ་ཁབ་དེའི་གྲོས་ཚོགས་འཐུས་མི་མཇལ་འཕྲད་དང་ཀྲོ་ཀྱོ་གཙུག་ལག་སློབ་གཉེར་ཁང་གི་བོད་སོག་རིག་གཞུང་དང་ཆོས་ཕྱོགས་ཚོགས་འདུའི་ཐོག་གསུང་བཤད་གསར་འགོད་གསལ་བསྒྲགས་དཔེ་དེབ་དབུ་འབྱེད། དེ་བཞིན་ས་གནས་བོད་རིགས་སོགས་དང་ཐུག་འཕྲད་གནང་རྒྱུ་ཡིན་འདུག་ཅིང་ཉི་ཧོང་སྐུ་ཚབ་དོན་གཅོད་ཨ་རི་ཡ་ཚེ་དབང་རྒྱལ་པོ་ལགས་ཀྱིས་ད་རེས་ཕྱི་དྲིལ་བཀའ་བློན་ལྷན་བཞུགས་ཐོག་བོད་སོག་འབྲེལ་བའི་སྐོར་གྱི་ལོ་རྒྱུས་ཐོག་མཁས་པའི་བགྲོ་གླེང་གི་ཚོགས་འདུ་དེ་བཞིན་ཧ་ཅང་གི་གལ་གནད་ཆེན་པོ་ཆགས་ཀྱི་ཡོད་པ་གསུངས་ཤིང་རྒྱ་ནག་གཞུང་གིས་བོད་སོག་གི་ལོ་རྒྱུས་དང་འབྲེལ་བའི་འཁྱོག་བཤད་མང་དག་ཅིག་བྱེད་མུས་ཡིན་པ་དེ་ཐེར་འདོན་གྱིས་ཁུངས་ལྡན་ལོ་རྒྱུས་ཐོག་བགྲོ་གླེང་གནང་རྒྱུ་ཡིན་པ་འགྲེལ་བརྗོད་གནང་བྱུང། བོད་དང་སོག་པོ་གི་བར་ལ་སྔོན་མ་ནས་འབྲེལ་བ་དེ་ཚོ་གཏིང་ཟབ་ག་འདྲས་ཡོད་མེད་དེ་ཡི་རྒྱ་མིའི་ཐོག་ནས་བྱས་ནས་བོད་དང་སོག་བོད་ཀྱི་ལོ་རྒྱུས་མང་པོ་ཅིག་འཁྱོག་བཤད་བྱེད་ཀྱི་ཡོད་ཚུལ་པར

སོག་པོ་གུ་ཤྲི་ཁང་གི་རྒྱབ་སྐྱོར་ལ་བརྟེན་ནས་རྒྱལ་མཆོག་སྐུ་ཕྲེང་ལྔ་པ་ངག་དབང་བློ་བཟང་རྒྱ་མཚོ་མཆོག་བོད་ཀྱི་ཆོས་སྲིད་ཀྱི་དབུ་ཁྲིད་དུ་མངའ་གསོལ་ཞུས་ཡོད་པ་རེད། ཡང་རྒྱ་ནག་གཞུང་གིས་ད་སྐབས་རྒྱལ་དབང་སྐུ་ཕྲེང་རིམ་བྱོན་གྱི་ཡང་སྲིད་ངོས་འཛིན་ཞུ་ཕྱོགས་ལ་འགྱུར་བ་གཏོང་ཐབས་བྱེད་མུས་ཡིན་པ་མ་ཟད་རྒྱལ་དབང་སྐུ་ཕྲེང་བཅུ་བཞི་པ་བསྟན་འཛིན་རྒྱ་མཚོ་མཆོག་གི་མ་འོངས་པའི་སྐུའི་ཡང་སྲིད་དེ་རྒྱ་ནག་གཞུང་གིས་ཐག་གཅོད་གནང་རྒྱུ་ཡིན་ལུགས་བཤད་པར་ཨ་རི་གཙོས་པའི་ཕྱིའི་རྒྱལ་ཁབ་དང་ཚོགས་སྡེ་ཁག་གིས་རྒྱ་ནག་གཞུང་གིས་སྐུའི་ཡང་སྲིད་ཀྱི་གནད་དོན་ཐོག་ཐེ་བྱུས་བྱེད་དབང་མེད་པའི་སྐོར་དགག་ལན་བརྒྱབ་པ་ཙམ་དུ་མ་ཟད་ཁྲིམས་ཡིག་ཀྱང་གཏན་འབེབས་གནང་ཡོད། སུ་པར་སམ་གྷ་ཞེས་པའི་ཉི་ཧོང་ནང་བསྟན་མཐུན་ཚོགས་ཀྱི་ཚོགས་གཞོན་སྐུ་ཞབས་ཀ་པ་ཡ་ཤི་ཤུའི་ལགས་ཀྱིས། We have issued the statement. ང་ཚོ་མཐུན་ཚོགས་ངོས་ནས་རྒྱ་ནག་གཞུང་གིས་སྐུའི་ཡང་སྲིད་ལ་ཐེ་ཇུས་བྱེད་དབང་མེད་པའི་སྐོར་དེ་སྔ་དགག་པ་བརྒྱབ་ཡོད་ལ། ཉི་ཧོང་གི་གྲོས་ཚོགས་འཐུས་མི་མང་པོ་ཞིག་གིས་ང་ཚོར་རྒྱབ་སྐྱོར་གནང་ཡོད། ལྷག་དོན་དུ་སྲིད་འཛིན་ཟུར་པ་ཞིང་གཤེགས་དམ་པ་སྐུ་ཞབས་ཤིན་ཛོ་ཨ་བྷེ་ལགས་ཀྱིས་ལྷག་བསམ་གཡོ་བ་མེད་པར་བོད་དོན་རྒྱབ་སྐྱོར་དང་ཐུགས་ཁུར་གནང་བ་བཞིན་ད་སྐབས་ཉི་ཧོང་གྲོས་ཚོགས་འཐུས་མི་མང་པོ་ཞིག་གིས་དེ་མུ་མཐུད་རྒྱུན་འཛིན་གནང་ཐབས་ལ་འབད་བཞིན་ཡོད་པ་འགྲེལ་བརྗོད་གནང་བྱུང། གཞན་ཡང་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཉི་ཧོང་ཁུལ་གྱི་གཞུང་འབྲེལ་ཕྱོགས་ཕེབས་དེ་ནི་ཁོང་མོས་ཕྱི་དྲིལ་བཀའ་བློན་གྱི་ལས་ཁུར་དམ་འབུལ་ཞུས་པའི་རྗེས་ཀྱི་ཉི་ཧོང་ཁུལ་དུ་གཞུང་འབྲེལ་ཕྱོགས་བསྐྱོད་ཐོག་མ་དེ་ཡིན་ཞིང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དེ་སྔོན་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་དགུ་པའི་ནང་ཉི་ཧོང་དུ་གཞུང་འབྲེལ་ཕྱོགས་ཕེབས་གནང་སྟེ་ཉི་ཧོང་གྲོས་ཚོགས་འཐུས་མི་དང་མཇལ་འཕྲད་ཀྱིས་རྒྱ་ནག་གཞུང་གི་དྲག་གནོན་ཅན་གྱི་སྲིད་བྱུས་འོག་བོད་ཀྱི་རིག་གཞུང་དང་སྐད་ཡིག་རིམ་བཞིན་རྩ་བརླག་ཏུ་འགྲོ་བཞིན་ཡོད་པ་གླེང་སློང་གནང་ཡོད་པ་རེད།

རྒྱ་ནག་གཞུང་གིས་བོད་ཀྱི་རིག་གཞུང་དེ་བཞིན་རྒྱ་ནག་ཅན་དུ་བསྒྱུར་ཐབས་ཀྱི་བོད་ཐོག་དབང་བསྒྱུར་མུ་མཐུད་ནས་བྱ་སྤྱོད་ཀྱི་ལས་གཞི་ཁག་སྤེལ་བཞིན་ཡོད་པའི་གི་ནང་ཚན། ཉེ་ཆར་བོད་ཁམས་ཆབ་མདོ་ས་ཁུལ་གྱི་བོད་པའི་བུ་བཅོལ་ཁང་དང་སློབ་ཆུང་སློབ་ཕྲུག་ཚོར་དམག་སྦྱོང་སྦྱོང་བརྡར་སྤྲོད་པའི་གི་ཐོག་ནས་བོད་མི་ལོ་ཆུང་བྱིས་པ་ཡི་བསམ་བློར་རྒྱ་ནག་དམར་ཤོག་གི་འདུ་ཤེས་འཛིན་སྟངས་སྲ་བརྟན་ཡོང་ཐབས་ཀྱི་གོ་རྟོགས་སྤེལ་བཞིན་ཡོད་པ་རེད། བོད་མི་རིགས་ཀྱི་ངོ་བོ་རྩ་དོན་ལ་ཉེན་ཁ་ཆེན་པོ་ཡོད་པའི་གནད་དོན་དེ་དང་འབྲེལ་བའི་སྐོར། ཐའེ་ཝན་བོད་ཀྱི་སྐུ་ཚབ་དོན་གཅོད་འབའ་བ་སྐལ་བཟང་རྒྱལ་མཚན་ལགས་སུ་འབྲེལ་ཡོད་གནས་ལུགས་བཅར་འདྲི་ཞུས་པས་ཁོང་གིས་འགྲེལ་བརྗོད་གནང་དོན་ལ།
ཨ་རྒྱ་དང་བར་ལམ་བྱས་ནས་རྒྱ་ནག་གཞུང་གིས་ད་ཁོ་ཚོའི་དམར་ཤོག་གི་དག་བརྗོད་འཛིན་ཟིན་ན་འདྲ་དམར་ཤོག་གི་རིང་ལུགས་དེ

ཨ་ནི་ཅི་སྤུ་གུ་ཆུང་ཆུང་ཡིན་དུས་ནས་དེ་ནས། དེ་ཚོ་ནང་དུ་ལྟ་གྲུབ་སྤྲད་ཡག་དང་བདེ་བ་ཐུག་ཐུག་ལ་དམག་གི་དེ་ཚོ་གི་ཐོག་ལ་སྦྱོང་བརྡར་སྤྲད་ཡག་དཔེར་ན་ང་ཚོ་འཛམ་གླིང་ཡོངས་རྫོགས་ཀྱི་སྤུ་གུ་ལ་སློབ་གསོ་ག་འདྲ་སྤྲད་པ་ཡིན་ན་ཡང་དེ་ནས་སྤུ་གུ་དེ་ཅི་སློབ་སྦྱོང་ཡག་པོ་ཡོང་ཡག་དང་དེ་ནས་སྤྱོད་པ་ཡག་པོ་ཡོང་ཡག་དང་དེ་ག་ནང་བཞིན་གྱི་ང་ཚོ་བོད་པ་འདྲ་པོ་ཡིན་ན་དེ་ནས་ཅིག་ཡ་རབས་བཟང་སྤྱོད་དང་ནང་པའི་གི་འཚེ་མེད་ཞི་བ་དེ་དེ་འདྲ་གི་བྱམས་བརྩེ་ལྡན་པ་གི་ལྟ་གྲུབ་ཡང་གསོ་སྐྱོང་བྱེད་དགོས་དེ་གལ་ཆེན་པོ་རེད་ཅིང་དེང་སང་རྒྱ་ནག་དེ་དཔེ་དེ་སྟོབས་ཤུགས་ལ་འགྲོ་དེ་ཕྲུ་གུ་ཆུང་ཆུང་ཡན་ཆོད་ལ་གཟུགས་པོ་ལ་དཔེ་དེ་དམག་མི་གི་དུག་ལོག་གི་ལག་པ་ནང་དམག་མི་གི་མེ་མདའ་འདྲ་པོ་གི་བ་དེ་དམག་སྦྱོང་སྤྲད་དེ་ཆུང་ཆུང་ཡིན་ནས་ཅིག་འཛིང་ཡག་དང་འཁྲུག་ཡག་གི་དེ་འདྲ་གི་སློབ་གསོ་ལོག་པ་ཅིག་ལ་བཏང་དེ་ཡ་དེ་དེང་སང་བོད་ནང་ལ་རྒྱ་ཆེན་པོ་བྱ་དགོས་ན། ཡང་རྒྱ་ནག་གཞུང་གིས་བོད་ཀྱི་ཆབ་མདོ་ས་ཁུལ་དུ་རྒྱ་ནག་དམར་ཤོག་གཞུང་གི་ཆབ་སྲིད་སློབ་གསོ་སྤྲོད་ཡུལ་དུ་ཆེར་འཛིན་པའི་གི་རྒྱུ་མཚན་དང། རྒྱ་ནག་དམར་ཤོག་གཞུང་གིས་བོད་པའི་སློབ་ཕྲུག་ཚོ་ལ་རང་རང་བོད་མི་རིགས་ཀྱི་ཆོས་དང་རིག་གཞུང། ལོ་རྒྱུས་སྐད་ཡིག་དད་ཞེན་ཡུལ་སྲོལ་གོམས་གཤིས་བཅས་པ་ཚང་མར་རྒྱུས་མངའ་མེད་མཁན་གྱི་བོད་པ་ཞིག་ཏུ་སློབ་གསོ་དང་སྦྱོང་བརྡར་བྱས་དང་བྱེད་བཞིན་ཡོད་སྐོར་འགྲེལ་བརྗོད་གནང་ཡོད་པ་རེད།
དེ་ཕྱིར་ད་ལྟ་གསུང་བསྡད་ཡག་གི་ཆབ་མདོ་དང་དེ་ཚོ་ཡིན་པ་ཡིན་ན་ཆབ་མདོ་དེ་ཚོ་ཧ་ལམ་རྒྱ་ནག་དམར་ཤོག་བོད་ལ་ཡ་བཙན་འཛུལ་བྱས་པའི་སྐབས་སུ་དང་པོ་གི་དམག་རྒྱག་ས་གི་འཛིང་ས་དང་ལྟེ་གནས་ནི་ཁོང་ཚོ་དེ་བཟོ་དེ་ཡང་ད་རྦད་དེ་བོད་བཅིངས་འགྲོལ་བཏང་ས་གི་རྦད་དེ་གནས་མཆོག་འདྲ་པོ་ཡིན་པ་གི་དེ་འདྲ་གི་སློབ་གསོ་གི་འོག་ལ་ཅིག་མི་རིགས་ཡོངས་རྫོགས་དེ་རྦད་དེ་ཀླད་པ་བཀྲུས་དེ་ནི་ང་དེ་རྒྱ་ནག་གི་ཀྲུང་ཧྭ་མི་རིགས་གི་གོང་བུ་གཅིག་གི་འོག་ལ་ཡིན་བསམ་ཡ་མ་གཏོགས་སོ་སོ་མི་རིགས་གི་ལོ་རྒྱུས་དང་སོ་སོ་མི་རིགས་གི་སྐད་ཡིག་གོམས་གཤིས། སྲོལ་རྒྱུན་གང་ཡང་མེད་པར་བཟོ་བའི་སློབ་གསོ་དེ་འདྲ་དེའི་འོག་ལ་སློབ་གསོ་སྤྲད་བསྡད་པ་རེད། ཡང་གཞིས་བྱེས་གཉིས་སུ་ཡོད་པའི་བོད་མི་ཡོད་དོ་ཅོག་གིས་ནུས་ཤུགས་གང་ཡོད་འདོན་ནས་བོད་ཀྱི་རྩ་དོན་གྱི་ཆེད་དུ་འབད་བརྩོན་དགོས་པར་རེ་སྐུལ་དང། ལྷག་པར་དུ་བོད་ནང་གི་བོད་པའི་ཤེས་ཡོན་ཅན་ཚོ་གིས་བོད་མི་མི་རབས་རྒན་པ་ཚོར་མིག་དཔེ་བསྟན་ནས་མི་རེ་ངོ་རེ་གིས་བོད་རྩ་དོན་གྱི་ཆེད་དུ་ས་གནས་སྲིད་གཞུང་དང་གོང་རིམ་དཔོན་རིགས་ཚོ་ལ་བོད་ཀྱི་གནས་ལུགས་སྙན་སེང་འབུལ་དགོས་པའི་གི་རེ་སྐུལ་གནང་གི་འདུག།
བོད་པ་འདྲ་པོ་ཡིན་ན་ད་བོད་ཕྱི་ནང་གཉིས་སུ་གྱེས་ཏེ་མི་ལོ་དྲུག་ཅུ་ལྷག་ཙམ་ཅིག་འགྲོ་ཚར་བ་རེད། ད་ང་ཚོ་བཙན་བྱོལ་ནང་ལ་སླེབས་མཁན་ཚོ་བོད་མི་སུ་ཡིན་པ་ཡིན་ན་སུ་ཡིན་པ་ཡིན་ནའི་ཅིག་བོད་མི་སྒྲིག་འཛུགས་གཞུང་ནང་ལ་ལས་ཀ་བྱེད་མཁན་ཡིན་པ་དང་འདྲ་གཞུང་འབྲེལ་མིན་པའི་ཚོགས་པ་ཁག་ནང་ལས་ཀ་བྱེད་མཁན་ཡོད་པ་དང་འདྲ་ཕྱི་རྒྱལ་ཁག་ནང་གང་སླད་དུ་ཚོགས་པ་ཁག་གིས་ལས་ཀ་ག་རེ་བྱེད་པ་ཡིན་ནའང་འདྲ་སོ་སོ་ལྟོ་གོས་གཅིག་པོ་གི་ཆེད་དུ་ལས་ཀ་བྱེད་ཀྱི་མེད་པར་བོད་རིགས་ཡོངས་རྫོགས་དང་བོད་ཀྱི་ལས་དབང་མང་པོ་བོད་ཀྱི། གོང་བུ་གཅིག་གི་ཆེད་དུ་ཚང་མ་གིས་དཀའ་ལས་རྒྱག་དགོས་ཀྱི་ཡོད་རེད་མ་གཏོགས། ཕྱི་ལ་ཡོང་མཁན་ཚོ་ཅིག་ལྟོ་ཁམ་བུ་གང་གི་ཆེད་དུ་འདི་གཅིག་པོ་ནི་མ་རེད། ད་བོད་ནང་ལ་བོད་མི་ཚོ་ཡིན་པ་ཡིན་ན་ཁོང་ཚོ་རྒྱ་ནག་དམར་ཤོག་གི་སྲིད་ཇུས་དེ་འདྲ་སྡུག་ཅག་གི་འོག་ལ་དཀའ་ངལ་མྱངས་དགོས་ཡོད་རེད་སྡུག་བསྔལ་མྱངས་དགོས་ཡོད་རེད། ཆོས་དང་རིག་གཞུང་སྐད་ཡིག་དང་བཅས་པ་རྩ་མེད་བཟོས་བཞག་ཡོད་རེད་དེ་འདྲ་གི་ཛ་དྲག་ངན་གནས་སྟངས་དེ་གི་འོག་ལ། རྒྱ་མི་དམར་ཤོག་གི་དཀྲུག་ཤིང་གི་འོག་ལ་ཚུད་དེ་ང་ཚོ་བོད་ཕྱི་ནང་གཉིས་ཀྱི་བར་ལ་ཕན་ཚུན་གྱི་འཐབ་རྩོད་ངོ་བོར་དེད་འགྲོ་ནི་དཔེ་ཐབས་སྡུག་པོ་གི་བྱ་བ་ཅིག་ཆགས་ཡོད་རེད། གཉིས་པ་དེ་ད་ང་ཚོ་ཕྱི་ལོགས་བཙན་བྱོལ་དུ་སླེབས་མཁན་ཡིན་པ་ཡིན་ན་རང་དབང་དམངས་གཙོ་གི་ལུང་པ་ནང་ལ་ད་རྒྱ་མི་གི་སྲིད་ཇུས་དེ་འདྲ་གི་སྡུག་པོ་ཅིག་བྱེད་ཀྱི་ཡོད་རེད་ལག་བསྟར་བྱེད་ཡོང་དགོས་རེད་ང་རང་ཚོ་སོ་སོ་གི་ལག་པ་ལ་ཡོད་པ་དེ་དེ་སོ་སོ་གི་མི་རིགས་དེ་ངོས་ལེན་བྱས་ནས་ནི་སོ་སོ་མི་རིགས་ཀྱི་ལ་རྒྱ་ཡོད་པ་དང་སོ་སོ་མི་རིགས་ཀྱི་སྐད་ཡིག་དང་གོམས་གཤིས་ཡོད་པ་ལ་སྲུང་སྐྱོབ་བྱེད་དགོས་དེ་གལ་ཆེན་པོ་རེད་ལ་བོད་ནང་ལ་བོད་མི་ཚོ་ཡིན་པ་ཡིན་ནའི་དེ་འདྲ་གྱི་དཀའ་ངལ་སྡུག་བསྔལ་གྱི་འོག་ལ་སྔོན་མ་ལོ་རྒྱུས་ཐོག་ལ་དེ་ག་རང་བྱུང་མྱོང་ཡོད་རེད་ཀྱང་ཡིན་ནའི་མི་རབས་རྒས་པ་ཚོ་གི་ཁོ་རང་ཚོ་གི་སྙིང་སྟོབས། ཨ་ཅེས་རྒྱ་ནག་གི་གཞུང་ལ་དཔོན་པོ་ཚོ་ལ་ཞུ་ཐུབ་ས་ལ་ཞུ། དོན་གཅོད་ཐོག་ལ་དཔལ་དེ་སྐུ་ཚུགས་ཤིག་དེ་དཔལ་དེ་ཁྲ་པོ་བྱེད་དགོས་ས་ན་ཁྲ་པོ་དེ་འདྲ་བྱས་ཏེ་རྒྱ་ནག་གི་རྩ་ཁྲིམས་ནང་ལ་ཡོད་པའི་གི་སོ་སོ་མི་རིགས་ཀྱི་སྐད་ཡིག་དང་རིག་གཞུང་སོགས་ཡ་གི་དེ་ཚོ་སྲུང་སྐྱོབ་གང་ལ་གང་འཚམ་བྱེད་ཐུབ་ཡོད་པ་རེད་ད་དེང་སང་མཁས་པ་དང་དེང་སང་པའི་དེ་དེང་དུས་ཀྱི་ཤེས་ཡོན་མང་པོ་ཡོད་ས་ལྷན་འོང་དེ་སོ་སོ་གི་ག་ཚད་ཙམ་གྱི་འཇོན་ས་རེད་མི་རིགས་ཀྱི་ངོ་བོ་དང་སྲུང་སྐྱོབ་དང་གི་ཁྲིམས་དང་སྒྲིག་གཞི་གི་གི་དཔལ་དེ། བྱེད་ཆུག་པའི་འོག་ལ་ག་ཚད་ཙམ་གྱིས་བྱེད་ཡག་འདུག་དེ་ཚོ་གི་ཐོག་ལ་མི་རབས་རྙིང་པ་ཚོ་གི་སྙིང་སྟོབས་ནང་བཞིན་གྱི་ད་ལྟ་འདུག་དང་མི་འདུག་དེ་ཚོ་ཐོག་ལ་ཡང་ཅིག་དཔྱད་ཞིབ་བྱེད་དགོས་ཡག་འདུག་སོ་སོ་སོ་སོ་ལ་དཔེ་དེ་རང་མཛུབ་གུ་རང་ལ་བཙུགས་ཏེ་བལྟ་དགོས་ཡག་དེ་གལ་ཆེན་པོ་མཐོང་གི་འདུག། སྤྱིར་རྒྱ་ནག་དམར་ཤོག་གཞུང་གིས་འདས་པའི་ལོ་ངོ་འགའ་ཤས་ཀྱི་ནས་བཟུང། མི་ཡི་རིགས་ཀྱི་ལས་དབང་གཅིག་གྱུར་ཡོང་ཐབས་ཟེར་བའི་གི་འུར་སྒྲོག་གི་འོག་ནས་བོད་མི་རིགས་དེ་བཞིན་རྒྱ་ནག་ཅན་དུ་འགྱུར་རྒྱུ་ཡི་དམིགས་ཡུལ་མངོན་གསལ་དོད་དུ་གཏོང་བཞིན་ཡོད་པ་རེད།